དེ་རིང་བོད་རྒྱལ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཞི་པ་ས་ག་ཟླ་བ་ཡི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པའི་ཚེས་གཅིག་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོ་རུ་མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ཀྱི་ནང། ཕྱིས་འབྱོར་བོད་མི་རྣམས་ལ་སྡོད་ཁང་བཞི་བཅུ་ཐམ་པ་གསར་རྒྱག་ལེགས་གྲུབ་ཟིན་པའི་གི་དབུ་འབྱེད་མཛད་སྒོ་གནང་ཡོད་པའི་གནས་ཚུལ་སོགས།

དེ་ཡང་ཟླ་བ་དེའི་ཕྱི་ཚེས་སུམ་ཅུ་གི་ཉིན་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གི་གཞིས་ཁོངས་ཀྱི་ནང་བོད་ནས་ཕྱིས་སུ་འབྱོར་བའི་བོད་མི་རྣམས་ལ་སྡོད་ཁང་བཞི་བཅུ་ཐམ་པ་གསར་རྒྱག་ལེགས་གྲུབ་ཟིན་པའི་གི་དབུ་འབྱེད་མཛད་སྒོ་ཡི་ཐོག་བོད་མིའི་ནང་སྲིད་ལས་ཁུངས་ཀྱི་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་དབུ་བཞུགས་ཀྱིས། སྡོད་ཁང་གསར་རྒྱག་ལས་གཞི་དེ་ནི་བཀའ་ཤག་སྐབས་བཅུ་བཞི་པ་དང་བཅོ་ལྔའི་སྐབས་ཀྱི་ལས་འཆར་ཞིག་ཡིན་སྐོར་སོགས་འདི་ག་ཡི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། ད་ལྟ་མོན་གྷོ་ལ་ཡ་ཨན་གྲོང་པ་ལྔ་བཅུ་ང་གྲངས་བྱས་ཁོ་ཚོ་ལ་ཡ་སྡོད་ཤག་རྒྱག་ཡ་ཐོག་མ་དེ་ལ་གྲོང་པ་སུམ་ཅུ་སོ་གྲངས་བྱས་ད་ལྟ་སྡོད་ཤག་བརྒྱབ་བཞག་པ་དེ་བཞི་བཅུ་ཞེ་གྲངས་བྱས་ད་དུང་ཡང་དགོས་ཡོད་ཟེར་གྱིན་སྐྱིད་མ་བདེ་བ་ནས་སླེབས་ཡོང་བ་དེ་དངོས་ཡོད་གནས་ཚུལ་ཡིན་པ་དེ་འདྲས་ཡང་ངོ་ཐག་ཆོད་པ་བཅུ་བྱེད་ཀྱིན་ཁྱོན་ཡོངས་ནས་ལྔ་བཅུ་བྱེད་ཀྱི་འདུག་ཨེ་ནས་དང་གོ་དབུ་འབྱེད་ཞུ་ཡ་དེ་ཐོག་མ་ད་བཀའ་ཤག་སྐབས་བཅོ་ལྔའི་གི་སྐབས་ནས་བྱས་ཨན་དེ་བར་དུ་དེ་ཀོ་བིད་སླེབས་རྗེས་ཕྱག་ལས་གནང་མ་ཐུབ། རྒྱུ་མཚན་ལ་བརྟེན་ནས་རྩ་གསུམ་གྱི་བཀའ་དྲིན་དང་སྤྱི་ཟླ་ལྔ་པའི་ཏ་རིག་ཉི་ཤུ་རྩ་ལྔ་རྩ་དྲུག་ལ་ད་ཆ་ཚང་གྲུབ་པ་སོང་ཙང་གཙོ་བོ་བྱས་ན་དཔལ་ལྡན་སྲིད་སྐྱོང་མཆོག་གདན་འདྲེན་ཞུ་ཡ་བྱས་པ་རེད་དེ། ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་མཛད་བྲེལ་ཆེན་པོ་ཞུགས་བྱེད་ཀྱི་གནས་སྟངས་ཆགས་བསྡད་དུས་ཨ་ནི་ལས་ཀ་གི་འབྲེལ་ཆགས་ཀྱི་ངོས་ནས་ནང་སྲིད་དྲུང་ཆེ་འགྲོ་དགོས་འདུག་ཞེས་བཀའ་གནང་པ་ནང་བཞིན་ནང་སྲིད་དྲུང་ཆེ་དེ་ལ་ཡ་དང་གོ་དབུ་འབྱེད་ལ་བཅར་ཡ་གྱི་རྒྱུ་མཚན་འདུག་ཟེར་ཡིན། ཡང་སྡོད་ཁང་གསར་རྒྱག་གི་ལས་གཞི་དེ་ཡི་མ་དངུལ་ཡོང་ཁུངས་དང། ལས་འཆར་ཡི་འགྲོ་སོང་སོགས་ཀྱི་སྐོར་ཁོང་གིས་མུ་མཐུད་ནས་གསུང་དོན་ལ།
ཕལ་ཆེར་ཅིག་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ཆ་ཚང་འདྲ་བོ་ཅིག་ད་བོད་མི་སྒྲིག་འཛུགས་རང་ནས་གནང་བསྡད་ཡོད་རེད་ཡིན་ནའི་འདི་ནང་ལོགས་ལ་ཡ། German Aid to Tibetan གི། ཕྱག་དངུལ་ཕྱག་རོགས་གནང་ཡོད་རེད་ཨ་ནི USAID PRM ནས་ན་ནས PRM དེ་གས་རོགས་པ་གནང་ཡོད་རེད་ཨ་དེ་ག་ནང་བཞིན་དེ་ལ་ཡོད་པའི་དགོན་པ་གྲྭ་ཚང་དེ་ཚོ་གས་ཕྱག་རོགས་གནང་ཡོད་རེད་སོང་ཙ་སྡེ་ཚན་བཞི་གཅིག་གས་ཕྱག་རོགས་གནང་ཡོད་རེད་ཕྱག་རོགས་གནང་བའི་ནང་ནས་ད་འགྲོ་སོང་ཁྱོན་ཡོངས་གས་གཅིག་གས་གཅིག་གས་ཀ་རོར་བཞི་དང་འབུམ་སུམ་ཅུ་མན་ཞིག་འགྲོ་ཤག་འདི་གི་དེ་ཆ་ཚང་འདྲ་བོ་ཅིག་གས་བརྒྱ་ཆ་བརྒྱད་ཅུ་ཞིག་ཨ་བོད་མི་སྒྲིག་འཛུགས་རང་ནས་མ་བཟོས་རེད་གནང་པ་རེད། སྤྱིར་ཉིས་སྟོང་བཅུ་ལོ་ནས་བཟུང་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གོང་མ་ཡི་སྐབས་བོད་ནས་གསར་དུ་འབྱོར་བ་ཚོ་གཙོས་པའི་གི་བོད་མི་སྡོད་ཁང་རོགས་མེད་མཁན་རྣམས་ལ་སྡོད་ཁང་གསར་རྒྱག་གི་མཐུན་འགྱུར་གནང་ཡོད་པ་ལྟར། སྐབས་དེ་ཡི་བཀའ་ཤག་གི་ངོས་ནས་མ་འོངས་པར་བོད་མི་རྣམས་ཁ་ཐོར་དུ་མ་འགྲོ་བའི་གི་དམིགས་ཡུལ་གྱི་འཆར་གཞི་འདྲ་མིན་ཞིག་བཀོད་སྒྲིག་གནང་ཡོད་པ་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས། ད་ལྟ་ཕལ་ཆེར་ཉིས་སྟོང་ཉི་ཤུ་རྩ་གཉིས་དེ་བ་ནི་ནང་སྲིད་ལས་ཁུངས་ནང་ལོགས་ལ་ཡ་སྔོན་རྩིས་ནང་ལ་ཁྱེད་ཀྱིས་ནི་སྐབས་དེ་དུས་ཕལ་ཆེར་གྲོང་པ། ཆིག་སྟོང། སུམ་བརྒྱ་བཞི་བརྒྱ་ཅིག་ད་ལྟ་འདི་ནང་ལོགས་ལ་རྒྱ་གར་ནང་ལ་ཡོད་རེད་ཨ་ནི་དེ་ནས་བལ་ཡུལ་ནང་ག་ལ་གང་འཚམ་བྱས་རེད་དེ་གའི་ཆ་ཚང་ལ་ཡར་ཨ་ནི་ས་ཆ་ཐབས་ཤེས་བྱས་ནས་ད་ཨོ་རི་ས་དང་མན་སྤར་འདྲ་བོ་བྱས་ན་ཆ་ཚང་འདྲ་བོ་ཅིག་རིན་མེད་སྤྲད་ཡ་འཆར་གཞི་ཅིག་མན་སྤར་དང་ཨོ་རི་ས་ལ་ཡ་ད་དེ་གེ་དེ་སོ་སོ་འགྲོ་གི་ཡིན་སོང་ན་བརྒྱ་ཆ་བརྒྱ་ནས་བརྒྱ་རིན་མེད་ས་ཆ་དང་ཁང་པ་གཉིས་ཆ་རིན་མེད་དུ་གནང་ཡ་གི་བཀའ་ཤག་དགོངས་གཞི་གནང་བསྡད་ཤག།
ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས་བོད་དང་ཧི་མ་ལ་ཡ་ཡི་མི་མང་གིས་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་བྱེད་པ་ལ་ཚང་མས་འབད་བརྩོན་བྱེད་དགོས་པའི་གི་བཀའ་སློབ་ལམ་སྟོན་གནང་ཡོད་འདུག།

བོད་མིའི་དབུ་ཁྲིད་གོང་ས་མཆོག་ལ་ཆར་ཅན་ལྟར་རྡ་རམ་ས་ལ་ནང་ཆོས་ངོ་སྤྲོད་གོ་སྒྲིག་ཚོགས་ཆུང་གིས་གསོལ་འདེབས་ཞུས་དོན་ལྟར་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཉི་མ་གཉིས་རིང་བོད་རིགས་གཞོན་སྐྱེས་དང་སློབ་ཕྲུག་གཙོས་པའི་ཕྱི་ནང་གི་མི་མང་སྟོང་ཕྲག་འགའ་ལ་ནང་ཆོས་ངོ་སྤྲོད་གནང་བཞིན་པའི་གི་ཉིན་གཉིས་པ་དེ་སྤྱི་ཟླ་ལྔ་པའི་གི་ཚེས་སུམ་ཅུ་སོ་གཅིག་ཉིན

པའི་ལོ་སྟོང་ཕྲག་གི་རིང་ལ་ང་ཚོས་བདག་པོ་བརྒྱབ་བྱས་པའི་སངས་རྒྱས་ཀྱི་ཆོས་དངོས་གནས་དྲང་གནས་ཀྱི་སྤུས་དག་པོ་ཞེ་པོ་ཞིག་ཡོད་རེད་པ་ད་འདི་ཨེ་ནི། ཁྱེད་རང་ཚོ་ཚང་མ་ལོག་གིས་ད་དེ་འདྲས་ཀྱི་ཆོས་སྤུས་དག་པོ་དེ་ད་ད་རིང་ང་ཚོ་ཐོབ་བྱས་ཡོད་པ་ཡིན་དུས་ད་དེ་ལ་སོ་སོས་དོ་སྣང་ཡག་པོ་ཞིག་བྱས། སློབ་སྦྱོང་ཡག་པོ་ཞིག་བྱས་ཨེ་ནི་དངོས་གནས་དྲང་གནས་ཀྱི་སེམས་ཀྱི་ནང་ལོགས་ལ་ཡང་ཨེ་ནི། སངས་རྒྱས་པའི་ཆོས་སུ་ལ་དུས་འདི་འདྲི་ཅི་ཡིན་བསམ་པ་གཅིག་གི་སེམས་ནང་བློ་ལ་ཡར་ཤར་དུ་ཡར་བྱེད་ཀྱི།
དེ་མི་ཡོང་བཀའ་ཆོས་ཞིག་གིས་སློབ་མ་ཞིག་གིས་བདེན་གསུམ་བེ་རི་གཞན་གཅེས་ཚུལ་གྱི་བདེན་མཐུ་ཇི་བཞིན་བཀའ་ཆེན་པོ་སྒོ་ནས་འབྱུང་བ་དེར་ཕན་ནུས་ཇི་ཙམ་ཡོད་པ་གོང་ས་མཆུ་ལ་བཀའ་འདྲི་ཞུས་པ་གོང་ས་མཆུ་ནས་བདེན་མཐུ་ཆེད་ནུས་ཚུལ་བར་བ་གཞན་ག་ཆེ་ཡན་ནའང་སོ་སོ་རང་ལ་ཡས་འདེབས་ཀྱི་བེ་གི་ཆུ་དང་རི་ལྗོངས་དེ་ལ་དེ་ཙམ་དོ་སྣང་མེད་པ་མཐུ་ཆོག་ཚིམ་པ་འདྲ་ཡོད་འདུག་པ་དང།

ལམ་སྟོན་ཕེབས་འདུག། སྟོང་ཉིད་ངས་དགའ་རབ་སྒོམ་གྱི་ཡོད་ད་ད་སྟོང་ཉིད་ཕལ་ཆེར་ད་ཕལ་ཆེར་སྟོང་ཉིད་རྟོགས་ཡོད་ཟེར་ལབ་ན་ལབ་ཆོག་ག་བཟོ་འདྲ་ཅིག་ཨེ་དེ་དང་འབྲེལ་ནས་བྱང་ཆུབ་ཀྱི་སེམས་ཕལ་ཆེར་ཅིག་བྱང་ཆུབ་ཀྱི་སེམས་ལ་བཅོས་མ་མ་ཡིན་པ་ཅིག་ཕལ་ཆེར་ད་སྐྱེས་ཡོད་ཟེར་ལབ་ན་རྫུན་མ་རེད་ཕལ་ཆེར་བདེན་པ་ཡིན་དེ་འདྲ་ལོ་མང་པོ་བསམ་བློ་བཏང།

ན་གཞོན་སློབ་ཕྲུག་ཚོ་ལ་དམིགས་ཏེ་རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་སྩལ་བ་དེ། ནམ་རྒྱུན་སློབ་གྲྭ་ནང་དུ་རྗེ་བཙུན་འཇམ་དབྱངས་ཀྱི་བསྟོད་པ་ཞལ་འདོན་གནང་བཞིན་པ་ཀི་ཏག་གིས་དམིགས་བསལ་གྱི་ཚོར་བ་ཞིག་བྱུང་བ་རྡ་སྟོད་བོད་ཁྱིམ་གྱི་སློབ་མ་བསྟན་འཛིན་བུ་ཕྲུག་ལགས་ཀྱིས་འགྲེལ་བརྗོད་གནང་འདུག། ཚོའི་ཚོར་བ་ལོ་ག་ཅིག་སླེབས་སོང་ར་དེ་རིང་ནམ་རྒྱུན་ནི་སྐྱོར་ག་བྱེད་མ་དོ་ཡིན་ནའི་དོན་དག་གཙོ་བོ་དེ་དོ་སྣང་ཞིབ་ཞིབ་བྱེད་མ་མྱོང་ར།

དངོས་གནས་བྱིན་རླབས་འཇུག་གི་རེད་ལ་ནི་རང་ང་རང་ང་རང་ངོས་ནས་དངོས་གནས་དེ་རིང་ཚོར་བ་དཔེ་སྐྱིད་ཅིག་བྱུང་སོང་བྱིན་རླབས་ཆེན་པོ་ཚོར་བ་བྱུང། དེ་མིན་ཡང་རྡ་སྟོད་བོད་ཁྱིམ་གྱི་སློབ་ཕྲུག་བསྟན་འཛིན་ཨོ་རྒྱན་ལགས་ནས་གོང་ས་མཆོག་ནས་བཀའ་ཕེབས་པ་བཞིན་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་ཡོང་བ་ལ་བོད་ཀྱི་སྐད་དང་རིག་གཞུང་གཅེས་སྲུང་བྱེད་པ་རྩ་གལ་ཆེན་པོ་མཐོང་གི་ཡོད་ཅེས།
འགྲེལ་བརྗོད་གནང་འདུག། ང་ཚོ་བོད་པ་ཕྲུ་གུ་མང་ཆེ་བ་ད་བོད་ཡིག་འདི་ཚོ་དག་ཡང་ཉམས་པ་སླར་གསོ་བྱས་ན་དག་མིན་ད་བོད་པ་ལ་དག་གསར་དུ་ཚོ་ལྟ་བཙུགས་བྱ་རྒྱུ་འདི་ཚོ་ལ་ཨ་ནི་སོ་སོ་ངོས་ནས་རྒྱ་ནག་དང་ཨ་ནི་འདི་དེ་ད་སུ་ཤིང་ས་ན་ཨ་ནི་མི་གཞན་པ་ལ་ལབ་པ་དང་ཨ་ནི་ད་སློབ་སྦྱོང་དེ་ཁྱབ་ཁྱབ་བསྐྱོད་དེ་ཨ་ནི་སྤེལ་བྱེད་ཀྱི་མ་རེད།

རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་མང་པོ་ཡི་ནང་ལ་མུ་མཐུད་ནས་ཏང་གི་རྗེས་སུ་འབྲང་དགོས་པ་ཞེས་པའི་གི་ལས་འགུལ་སྤེལ་ཏེ་རྒྱ་ནག་དམར་ཤོག་གི་བསམ་བློ་བོད་ཕྲུག་ཚོ་ཡི་སེམས་ལ་འཇགས་ཐབས་བྱེད་པ་དེར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བློ་འཚབ་གནང་གི་ཡོད་པ་རེད་འདུག། དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འདི་ཚེས་སུམ་ཅུ་གི་ཉིན་གནས་ཚུལ་རིང་པོ་ཞིག་སྤེལ་ནས་རྒྱ་ནག་གུང་ཁྲན་གྱི་གསར་འགྱུར་སྤེལ་བར་ལུང་འདྲེན་བྱས་ཏེ། རྒྱ་ནག་གིས་མུ་མཐུད་ནས་བོད་ཕྲུག་ཚོར་བྱིས་སྐྱོང་ཁང་སོགས་སུ་རྒྱ་ནག་གུང་ཁྲན་ཚོགས་པ་ཡི་དབང་སྒྱུར་དང་འདུ་ཤེས་སེམས་སུ་འཇགས་ཐབས་བྱེད་བཞིན་ཡོད་པ་དང། གནད་དོན་དེར་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྡེ་ཚན་ནས་དེ་སྔོན་ཡང་དོགས་འདྲི་བློ་འཚབ་གནང་ཡོད་པ། འདི་ནི་བོད་མི་རིགས་རྩ་མེད་བཟོ་རྒྱུ་ཡི་གནས་སྟངས་ཆགས་ཡོད་པ་མ་ཟད། རྒྱལ་ཚོགས་ཀྱི་བྱིས་པའི་ཐོབ་ཐང་སྲུང་སྐྱོབ་དང་རྒྱབ་འགལ་ཆགས་ཡོད་པ་བརྗོད་ཡོད་པ་རེད། དེ་བཞིན་གོང་ཞུས་གནས་ཚུལ་གྱི་ནང་ལྷག་པར་དུ་ཟླ་བ་དེའི་ནང་ལ་གནད་དོན་ཚབས་ཆེན་ཡིན་ཞིང

གོམས་གཤིས་མེད་པར་གཏོང་བ་དེ་ནི་བློ་འཚབ་བྱེད་གཞིར་ཆགས་ཡོད་པ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་གསུངས་ཡོད་པ་རེད། ཡང་རྒྱ་དཀར་ནག་གཉིས་ཀྱི་ཕྱོགས་ཕན་ཚུན་གྱི་གསར་འགོད་པ་རང་རང་གི་མངའ་ཁོངས་ནས་ཕྱི་འབུད་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། དེ་ཡང་འདི་ག་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ནས་ཕྱི་ཚེས་སུམ་ཅུ་སོ་གཅིག་གི་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་དཀར་ནག་གཉིས་ཀྱི་བར་ས་མཚམས་དཀའ་རྙོག་གཙོས་པའི་གི་གནས་ལུགས་མང་པོ་ཞིག་གི་ཐོག་ལ་རྩོད་རྙོག་བྱུང་དང་འབྱུང་བཞིན་ཡོད་པར་མ་ཟད་གནད་དོན་རྣོ་ངར་ཅན་དུ་འགྱུར་བཞིན་ཡོད་པ་སོགས་ལ་བརྟེན་ནས། ཉེ་བའི་བདུན་ཕྲག་འགའ་ཤས་ཀྱི་ནང་རྒྱ་གར་དང་རྒྱ་ནག་གཉིས་ཁག་གི་ངོས་ནས་ཕྱོགས་ཕན་ཚུན་གྱི་གསར་འགོད་པ་ཕྱི་འབུད་བྱེད་བཞིན་ཡོད་པའི་གནས་སྟངས་དེ་གིས།

ཕྱི་ཟླ་ལྔ་པའི་ཟླ་མཇུག་བར་རྒྱ་གར་ཕྱོགས་ནས་རྒྱ་གར་གྱི་ནང་ཡོད་པའི་རྒྱ་ནག་གི་གསར་འགོད་པ་གཉིས་ཀྱི་ཐོངས་མཆན་བི་ཟ་དུས་འགྱངས་བྱས་མེད་པ་དང། རྒྱ་ནག་གི་གསར་འགོད་པ་གཉིས་དེ་ཡང་རྒྱ་ནག་དབུས་གཞུང་ཤིན་ཧྭ་གསར་ལས་ཁང་དང་དབུས་གཞུང་བརྙན་འཕྲིན་ལས་ཁུངས་གཉིས་ནས་ཡིན་པ་བརྗོད་ཡོད་པ་རེད། ཡང་གནས་ཚུལ་གྱི་ནང། བཤད་སྲོལ་ལ་རྒྱ་ནག་དབུས་གཞུང་ནས་མངགས་གཏོང་བྱས་པའི་གི་གསར་འགོད་པ་དེ་གཉིས་རྒྱ་གར་གྱི་ནང་གི་སྡོད་ཡུན་དུས་ཚོད་ཚང་ནས་དུས་འགྱངས་བྱེད་ཐུབ་མེད་པ་ལ་བརྟེན་ནས་རྒྱ་གར་ནས་ཕྱིར་ཐོན་ཚར་ཡོད་པ་དང། ད་ལྟའི་ཆར་རྒྱ་གར་གྱི་ནང་ལ་རྒྱ་ནག་གུང་ཁྲན་གྱི་གསར་འགོད་པ་གཅིག་ཀྱང་མེད་པ་རེད། གནས་སྟངས་དེ་འདྲ་ཞིག་ཆགས་ཡོད་པ་དེ་ནི་ཧ་ལམ། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ལོ་ནས་བཟུང་གི་ཐོག་མ་དེ་ཆགས་ཡོད་འདུག་དེ་དང་ཆབས་ཅིག་རྒྱ་ནག་ཕྱོགས་ནས་ཀྱང་རྒྱ་གར་གྱི་གསར་འགོད་པ་ཕྱིར་འབུད་བྱས་པའི་གནས་ཚུལ་ཐོན་ཡོད་པའི་གི་ནང། འདི་ལོ་ལོ་མགོ་ནས་བཟུང་ཉུང་མཐར་ཡང་རྒྱ་ནག་ནང་ཡོད་པའི་གི་རྒྱ་གར་གྱི་གསར་འགོད་པ་བཞི་ཡི་ལག་ཁྱེར་བཟོ་རྒྱུ་ལ་དཀའ་ངལ་བཟོས་ནས། རྒྱ་གར་ཕྱོགས་ནས་ཡིན་པའི་གསར་འགོད་པ་དེ་དག་རྒྱ་ནག་ནས་ཕྱིར་རྒྱ་གར་གྱི་ནང་ལ་བསྐྱོད་ཐུབ་མེད་པར་བཟོས་ཡོད་པ་བཀོད་ཡོད་པ་རེད།

སྙན་ཐོ་དེར་དོགས་ཟོན་ཆེན་པོ་ཡི་སྒོ་ནས་ལྟ་དགོས་པ་ཞིག་ཡིན་པའི་དཔྱད་པ་གནང་ཡོད་པ་རེད། གོང་ཞུས་སྙན་ཐོ་དེ་ནི་རྒྱ་མིའི་ཚན་རིག་པ་གི་འོག་ལ་ཡོད་པའི་བོད་མཐོ་སྒང་གི་ཉམས་ཞིབ་བསྟི་གནས་ཁང་གིས་རྒྱ་རིགས་ཁྲེན་ཧྥང་གིས་སྣེ་ཁྲིད་དེ་ཞིབ་འཇུག་བྱས་པའི་གི་སྙན་ཐོ་ཞིག་ཡིན་པ་གདའ། དེ་ཡི་ནང་བོད་ནང་གི་ཞིང་ལས་དང་སེམས་ཅན་གསོ་སྐྱོང་ཡུལ་སྐོར་སྤྲོ་འཆམ་དང་གཏེར་ཁ་སྔོག་འདོན་གྱི་ལས་གཞི་རྒྱ་སྐྱེད་གཏོང་བ་གྲོང་ཁྱེར་ཅན་དུ་བསྒྱུར་རྒྱུ་ཡི་ཨར་ལས་གསར་རྒྱག་བྱས་པ། དེ་བཞིན་འཆར་འགོད་ཀྱི་ལས་གཞི་ཆེ་ཁག་གིས་བོད་ཀྱི་ཁོར་ཡུག་ལ་གནོད་ཤན་ཉུང་ཤས་ཤིག་ལས་འགྲོ་རྒྱུ་མིན་ལུགས་བཤད་ནས

ཉིན་འདི་འགར་བོད་ཀྱི་ས་ཁུལ་གང་སར་དབྱར་རྩྭ་དགུན་འབུ་རྐོ་བཞིན་པའི་སྒང་རེད། ཉེ་བའི་ལོ་ངོ་འདི་འགའི་རིང་ལ་ཏོག་དབྱིབས་རིམས་ནད་སོགས་རྒྱུ་རྐྱེན་སྣ་ཚོགས་ཀྱིས་བོད་མི་རྣམས་ཀྱིས་དབྱར་རྩྭ་དགུན་འབུ་རྐོ་རྒྱུར་བར་ཆད་ཆེན་པོ་ཐེབས་ཡོད་པ་དང། དེ་བཞིན་དབྱར་རྩྭ་དགུན་འབུའི་གོང་ཚད་ལ་འགྱུར་ལྡོག་སྣ་ཚོགས་ཤིག་བྱུང་ནས། བོད་མི་རོང་འབྲོག་མང་ཚོགས་ཀྱི་དཔལ་འབྱོར་ཡོང་སྒོ་ལ་ཡང་གནོད་སྐྱོན་ཆེན་པོ་ཐེབས་ཡོད་པ་རེད། སྤྱིར་ན་རྒྱ་ནང་དུ་དངོས་པོའི་རིན་གོང་ཇེ་ཆེ་ནས་ཇེ་ཆེ་རུ་འཕར་བཞིན་པ་དང་བསྟུན་ནས།